རྐྱེན་ལམ་དུ་ཕྱིན་པའི་མིའི་གྲངས་འབོར་བརྒྱ་ར་བཞི་བཅུ་ཞེ་དགུ་གི་བར་ལ་འཕར་ཡོད་པ་དང། མི་གཉིས་ད་དུང་ཡང་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང།
ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང། སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པ་གི་སྒོ་ནས་འགྲེལ་བཤད་འདི་གནང་ཐུབ་པ་དགོས་ཞེས། གོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པའི་ཚོགས་ཆུང་ལ་མཇལ་ཁ་བཀའ་སློབ་བསྩལ་ཡོད་སྐད། མཇུག་ཏུ་རྔ་བ་ཀིརྟི་དགོན་པ་གི་དགེ་བའི་བཤེས་གཉེན་ཆེན་མོ་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་སྐུ་གཤེགས་པ་དེ་ནི་བོད་སྤྱི་ལ་གྱོང་གུད་དང་ཡིད་ཕངས་པའི་སྐྱོ་ངལ་གྱི་གནས་ཚུལ་ཞིག་ཡིན་པའི་སྐོར་དགེ་བཤེས་ཁོང་གི་དགེ་ཕྲུག་ཁ་ཤས་ལ་དམིགས་བསལ་བཅར་འདྲི་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། རྒྱ་ནག་གི་ནུབ་བྱང་ས་ཁུལ་ལ་ས་ཡོམ་བརྒྱབ་ནས་བདུན་ཕྲག་གཅིག་ཕྱིན་པའི་རྗེས་སུ། རྐྱེན་ལམ་དུ་ཕྱིན་པའི་མིའི་གྲངས་འབོར་བརྒྱ་ར་བཞི་བཅུ་ཞེ་དགུ་གི་བར་ལ་འཕར་ཡོད་པ་དང་མི་གཉིས་ད་དུང་ཡང་གར་སོང་ཆ་མེད་དུ་གྱུར་ཡོད་སྐད། རྒྱ་ནག་གི་ནུབ་བྱང་ས་ཁུལ་ལ་ས་ཡོམ་གྱི་ཚད་དྲུག་དང་གྲངས་ཆུང་གཉིས་བརྒྱབ་ནས་བདུན་ཕྲག་གཅིག་ཕྱིན་པའི་རྗེས་སུ་རྐྱེན་ལམ་དུ་ཕྱིན་པའི་མིའི་གྲངས་འབོར་བརྒྱ་ར་བཞི་བཅུ་ཞེ་དགུ་གི་བར་ལ་འཕར་ཡོད་པ་དང་མི་གཉིས་ད་དུང་ཡང་གར་སོང་ཆ་མེད་དུ་གྱུར་འདུག་ལ། རུའུ་ཨེ་ཁྲི་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན་ས་ཡོམ་དེ་ནི་རྒྱ་ནག་གི་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གྱི་ནང་གི་ཧུའེ་རིགས་མང་པོ་གནས་སྡོད་བྱེད་ས་ལ་བརྒྱབ་ཡོད་འདུག། ད་དུང་ཀན་སུའུ་ཞིང་ཆེན་གྱི་ནང་ས་ཡོམ་གྱིས་གནོད་སྐྱོན་ཚབས་ཆེན་ཕོག་འདུག་ལ། ས་ཁུལ་དེའི་མི་མང་གི་ཁང་པ་ཉིས་འབུམ་ལྷག་ཞིག་ཞིག་རལ་བཏང་བ་དང་ཁང་པ་གཅིག་ཁྲི་ལྔ་སྟོང་ལྷག་ཞིག་ག་རྡིབ་སྐྱོན་གྱི་ཉེན་ཁ་ཡོད་པ། མི་གྲངས་གཅིག་འབུམ་བཞི་ཁྲི་ལྔ་སྟོང་ལྷག་ཞིག་ས་གནས་གཞན་ལ་གནས་སྤོར་བྱེད་དགོས་བྱུང་བ། དེ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་གི་བར་ཞིང་ཆེན་འདིའི་ནང་གི་མི་གྲངས་བརྒྱ་ར་བཅུ་བདུན་རྐྱེན་ལམ་དུ་ཕྱིན་པ་དང་མི་གྲངས་བདུན་བརྒྱ་ར་བརྒྱད་ཅུ་གྱ་གཅིག་ལ་རྨས་སྐྱོན་ཕོག་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལས་ཁང་གིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་ཡོད་སྐད། ཡང་རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ལྟར་ན་ཀན་སུའུ་ཞིང་ཆེན་གྱི་ནུབ་ཕྱོགས་སུ་ཡོད་པའི་མཚོ་སྔོན་ཞིང་ཆེན་གྱི་ནང་གཟའ་ཉི་མ་གི་བར་མི་སུམ་ཅུ་སོ་གཉིས་རྐྱེན་ལམ་དུ་ཕྱིན་པ་དང་མི་གཉིས་གར་སོང་ཆ་མེད་དུ་གྱུར་འདུག། ས་གནས་ཀྱི་དཔོན་རིགས་ཁག་ལྟར་ན་ས་ཡོམ་བརྒྱབ་པའི་རྐྱེན་གྱིས་ཁང་པ་རྡིབ་སྐྱོན་བྱུང་བ་མང་ཆེ་བ་དེ་སྔ་ནས་ས་དང་ཤིང་དེ་མིན་རྡོ་དང་ཤིང་གིས་བཟོས་པ་ཡིན་ལུགས་འགྲེལ་བརྗོད་བྱས་འདུག་ལ་ཡང་ཁོང་ཚོས་ད་རེས་ཀྱི་ས་ཡོམ་གྱི་རྐྱེན་གྱིས་རྐྱེན་ངན་གོད་ཆག་བྱུང་བ་དེ་ལ་བརྟེན་ནས་གྲོང་གསེབ་ས་ཁུལ་གྱི་ཁང་པ་ཁག་ས་ཡོམ་འགོག་ཐུབ་མཁན་རྒྱག་དགོས་པའི་ཛ་དྲག་གི་གོ་རྟོགས་སྤེལ་དགོས་པ་གལ་ཆེན་པོ་ཆགས་ཡོད་ལུགས་ཀྱང་བཤད་ཡོད་སྐད། ད་རེས་ཀྱི་ས་ཡོམ་ཀན་སུའུ་ཞིང་ཆེན་དུ་བོད་རིགས་གནས་སྡོད་བྱེད་ས་དང་བོད་རིགས་ཚོ་ལ་དཀའ་ངལ་འཕྲད་པར་བརྟེན་བོད་ནང་གི་བོད་མི་སྒེར་པ་ཚོས་རོགས་རམ་གང་ཐུབ་བྱེད་ཀྱི་ཡོད་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐུགས་གསོ་གི་འཚམས་འཕྲིན་གནང་བ་དང་དེ་བཞིན་ཡང་རྒྱ་ནག་ཏུ་བཅའ་སྡོད་ཨ་མི་རི་ཀའི་གཞུང་ཚབ་ཆེན་མོ། Nicholas Burns། མཆོག་ནས་ཀྱང། X། སྤྱི་ཚོགས་དྲ་རྒྱ་སྟེ། དེ་སྔོན Twitter གི་དྲ་རྒྱ་གི་སྟེང་ལ་གནས་ཚུལ་བཀོད་དོན། ཨ་མི་རི་ཀའི་གཞུང་ཚབ་ཁང་གིས་ཀན་སུའུ་གི་ས་ཡོམ་གོད་ཆག་གི་གནོད་འཚེ་ཕོག་མཁན་གྱི་ནང་མི་ཚོ་ལ་གདུང་སེམས་མཉམ་སྐྱེད་དང་རྨས་སྐྱོན་ཕོག་པ་རྣམས་ལ་མྱུར་དུ་དྲག་སྐྱེད་ཡོང་བའི་སྨོན་འདུན་ཞུ་གི་ཡོད། ང་ཚོས་མུ་མཐུད་དུ་ས་ཁུལ་དེ་དག་གི་གནས་སྟངས་ཀྱི་ཐད་ལ་དོ་ཁུར་བྱེད་བཞིན་ཡོད་ཅེས་བཀོད་འདུག། རྩ་བའི་རྒྱ་ནག་གི་ནུབ་བྱང་ཞིང་ཆེན་གྱི་ཁུལ་དང། མཚོ་སྔོན་ཞིང་ཆེན་ཀན་སུའུ། ཤར་ཏུར་ཀི་སི་ཐན་གྱི་ཆ་ཤས་ཤིག་དེ་བཞིན་སི་ཁྲོན་ཞིང་ཆེན་གྱི་ལྷོ་ཕྱོགས་ས་ཁུལ་ལ་ས་ཡོམ་ཡང་ཡང་བརྒྱབ་ཡོད་པ་སོགས་ཀྱི་གནས་ཚུལ་ཐོན་ཡོད་སྐད། སངས་རྒྱས་ཀྱི་ཆོས་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཉམས་ལེན་དང་ཚན་རིག་དང་མཐུན་པའི་སྒོ་ནས་འགྲེལ་བཤད་གནང་ཐུབ་པ་དགོས་ཞེས་གོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པའི་ཚོགས་ཆུང་ལ་མཇལ་ཁ་བསྩལ་བའི་སྐབས་ལ་གསུངས་ཡོད་པའི་སྐོར་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བ་ཟིག་གསན་རོགས་ཞུ། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་དགེ་འདུན་པ་གི་ལྷན་ཚོགས་སུ་ཆེད་བཅར་གནང་བའི་ཉི་ཧོང་དང་ལྷོ་ཀོ་རི་ཡ་གི་སྐུ་ཚབ་ཚོགས་ཆུང་གི་དགེ་འདུན་པ་དང་མི་སྐྱ་ཕོ་མོ་སུམ་བཅུ་ལྷག་ཡོད་པར། ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་སྣེ་ཁྲིད་གནང་ཡོད་པ་ཚོར་དམིགས་ཏེ། བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གཅིག་གི་ཉི་མ་དམིགས་བསལ་མཇལ་ཁ་བསྩལ་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་ཉི་ཧོང་དང་ལྷོ་ཀོ་རི་ཡ་གི་ནང་པ་ཚོས་ཁ་ཞེ་གཉིས་མེད་ཀྱི་ཐོག་ནས་སངས་རྒྱས་ཀྱི་ཆོས་ཉམས་ལེན་དང། འགྲོ་བ་མི་ཀུན་ལ་ཕན་བདེ་སྒྲུབ་ཕྱིར་ནང་ཆོས་དེ་བཞིན་དེང་དུས་ཀྱི་ཚན་རིག་དང་མཐུན་པ་གི་ལམ་ནས་འགྲེལ་བཤད་གནང་ཐུབ་དགོས་པ་མ་ཟད། སྐྱེ་བ་སྔ་ཕྱིའི་རྣམ་གཞག་སོགས་གལ་ཆེན་པོ་ཡིན་ནའང་མི་མང་པོ་གིས་ལམ་འཕྲལ་ཁས་ལེན་བྱེད་ཁག་པོ་ཆགས་སྲིད་པས། ང་ཚོའི་ནང་པའི་ལྟ་གྲུབ་དང་སེམས་ཁམས་རིག་པ་གི་རྣམ་གཞག་དེ་རིགས་དེང་རབས་ཀྱི་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་དགོས་མཁོ་ཕན་ཐོགས་ཡོད་པ་ཟིག་བཟོ་དགོས་པ་གི་སྐོར་བཀའ་སྩལ་ཡོད་པ་རེད། གཞན་ཡང་ཁོང་ཚོའི་སྣེ་ཁྲིད་པ་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས། ཁོང་ཚོར་གོང་ས་མཆོག་ནས་ནང་ཆོས་ཀྱིས་དེང་སང་འཛམ་གླིང་གི་དཀའ་རྙོག་མང་པོ་ཟིག་སེལ་ནུས་པ་དང། ནང་པའི་ཆོས་ལ་དུས་རབས་དང་མཐུན་པ་གི་འགྲེལ་བཤད་གནང་དགོས་པ་སོགས་བཀའ་སྩལ་བར། ཉི་ཧོང་དང་ལྷོ་ཀོ་རི་ཡ་གི་བླ་ཆེན་དང་མཁས་དབང་སོགས་ནང་པའི་ཚོགས་ཆུང་གི་མཇལ་བཅར་བ་ཚོས་བཀའ་སྩལ་དང་ལེན་གནང་ངེས་དང་དགའ་གུས་ཡི་རངས་གནང་གི་འདུག་ཅེས་འགྲེལ་བརྗོད་གནང་སོང། སེམས་ཁམས་རིག་པ་དང་ཨ་ནི་མི་ཡི་སེམས་ལ་ཞི་བདེ་ཡོང་ཡས་དང་སྒོམ་རྒྱག་ཡས་དང་དེ་འབྲེལ་གྱི་ཐོག་ལ་འབད་དེ་རྒྱུ་མཚན་དང་ལྡན་པ་དང་ཚན་རིག་དང་ལྡན་པའི་ཐོག་ནས་ནང་ཆོས་དེ་གོ་མང་པོ་ཞིག་ལ་ངོ་སྤྲོད་བྱེད་ཐུབ་པ་རེད་ན། དུས་ཚོད་དང་དུས་རབས་ལ་མཐུན་པའི་གི་ཅིག་རྒྱབ་ཐུབ་པ་རེད་ན་ཕྱིས་སུ་ནང་པའི་གི་ཆོས་ཀྱི་ལྟ་གྲུབ་དངོས་གནས་གཙོ་གལ་ཆེ་དེ་ཁོ་ཚོ་རྗེས་ལ་ཤེས་ཐུབ་ཡས་ཅིག་ཡོང་གི་རེད། དེའི་འདུས་བརྩམས་པ་དམ་པ་ནང་པའི་ཆོས་ཐོག་ནས་མི་ལ་འབད་དེ་ཞི་བདེ་བསྐྲུན་ཡས་ཀྱི་ནུས་པ་ཤུགས་ཆེན་པོ་ཞིག་འདུག་བསམ་པ་དེ་ཚང་མས་གི་མི་ལ་ཤེས་ཐུབ་ན་ཡག་པོ་རེད་རྣམ་པ་ཚོས་དོན་དམ་པ་དང་ཉི་ཧོང་རེད་ཀོ་རི་ཡ་ལ་ཧུར་ཐག་བར་ཐག་ཐུག་སའི་སྣང་བྱེད་ནང་པའི་ཆོས་འདི་འདུག་སའི་སླར་གསོ་དང་མ་ཉམས་པ་ཞིག་བྱས་འདུག་གནས་ཐུབ་ཡོད་རེད་རྒྱ་གར་ནང་ལོག་རིམ་པར་བྱུང་ན་འདི་ཤུགས་ཆེན་པོ་ཞིག་འགྲོ་སྡོད་ཀྱི་ཡོད་རེད་འདིས་ང་ཚོའི་ནང་པའི་ཆོས་ཐོག་ནས་འཛམ་བུ་གླིང་ནང་ལོག་ལ་དཀའ་རྙོག་མང་པོ་ཅིག་སེལ་ཐུབ་ཡག་ནུས་པ་ཆགས་འདུག་རྩོམ་པ་ང་ཚོའི་ནང་པའི་དགེ་སློང་ཚང་མའི་ཐོག་ནས་འདི་ལ་འབད་བརྩོན་ཅིག་བྱེད་དགོས་ཀྱི་འདུག་ཟེར་བྱས་དེ་འདྲས་ཀྱི་བཀའ་མོལ་བསླབ་བྱ་འདུག་གནང་སོང་ཁོ་རང་ཚོ་གིས་དད་པ་ཆེན་པོའི་ངང་ནས་དགའ་ཚོར་ཆེན་པོ་བྱེད་བྱས་དཔེ་ད་ག་རང་ཞིག་ཞུ་གི་ཡིན་ཟེར་བྱས་དེ་ཞུ་སོང་གནང།

དམིགས་བསལ་ང་རང་ཉིད་ཧ་ཅང་དགའ་སྤྲོ་བྱུང་དོན་གཅིག་ནི་གོང་ས་མཆོག་གིས་ཕྱག་ལག་དྲོན་མོ་ངའི་མགོ་ལ་བཞག་ནས་ཕྱག་དབང་གནང་བྱུང་བས་ཧ་ལས་པར་དགའ་སྤྲོ་བྱུང། ངའི་རེ་བར་འབྱུང་འགྱུར་ཀྱང་རིང་མིན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་འདི་འདྲ་གནང་ཐུབ་ན་སྙམ་ཞེས་འགྲེལ་བརྗོད་གནང་གི་འདུག་འདི་ལོར་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་ནས་ཉེར་གཉིས་ཀྱི་བར་ཉི་མ་གསུམ་གི་རིང་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་གི་ནང་པའི་ལྷན་ཚོགས་ཤིག་གནང་ཡོད་པ་གི་སྟེང། རྒྱལ་ཁབ་སུམ་ཅུ་ལྷག་ནས་དགེ་སློང་དང་མཁས་དབང་ཉིས་སྟོང་བརྒལ་བ་ལྷན་ཞུགས་གནང་ཡོད་པ་གི་ནང་ཉི་ཧོང་གི་བླ་ཆེན་བཞི་གསུང་བཤད་གནང་བར་ཕེབས་ཡོད་པའི་ཁར། ལྷོ་ཀོ་རི་ཡ་ནས་ཀྱང་བླ་ཆེན་གཉིས་ཕེབས་ཡོད་པ་སོགས་ལ་གོང་ས་མཆོག་གིས་དམིགས་བསལ་མཇལ་ཁ་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོང་ས་རྒྱལ་བ་རིན་པོ་ཆེ་ཡིས་རྒྱ་རིགས་ནང་ཆོས་དོན་གཉེར་བ་རྣམས་ལ་དགེ་ཚུལ་སློང་གི་སྡོམ་པ་གནང་རྒྱུ་དེ་ནི་བསྟན་པའི་ཞབས་འདེགས་ཡིན་དགོངས་ཏེ། ཐུགས་ཚོར་གཞན་དང་མི་འདྲ་བ་ཞིག་འབྱུང་བཞིན་ཡོད་པའི་སྐོར་བཀའ་སྩལ་ཡོད། ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་གི་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་འབྲས་སྤུངས་བློ་གསལ་གླིང་གི་ལྡན་མ་བློ་ཆོས་རིན་པོ་ཆེ་དང་སེར་བྱེས་གྲྭ་ཚང་གི་ཆོས་ལྡན་རིན་པོ་ཆེ་སེར་བྱེས་མཁན་ཟུར་བློ་བཟང་དོན་ཡོད་དང་གཞན་ཡང་སྒོ་མང་གྲྭ་ཚང་གི་དབོན་རྒྱལ་སྲས་རིན་པོ་ཆེ་བཅས་བོད་པའི་གདན་ས་གྲྭ་ཚང་ཁག་གསུམ་གྱི་བླ་མ་དང་མཁན་ཟུར་བཅས་ཀྱི་ཡང་སྲིད་མཆོག་སྤྲུལ་རྣམ་པ་བཞི་གིས་དབུས་པའི་ཐེ་ཝན་ཚོགས་གཉིས་ཆོས་ཚོགས་ཀྱི་ཚོགས་མི་བཅས་ཀྱིས་གཙོས་པའི་རྒྱ་རིགས་གྲྭ་བཙུན་གསར་པ་བརྒྱ་ར་ལྔ་བཅུ་ལྷག་ལ་དགེ་ཚུལ་གྱི་སྡོམ་པ་འབོགས་ཆོག་བཀའ་དྲིན་བསྩལ་གནང་མཛད་རྒྱུ་དབུ་འཛུགས་ཤིང་སྐབས་དེར་གོང་ས་རྒྱལ་བ་རིན་པོ་ཆེ་ཡིས་ནང་ཆོས་ལ་དོན་གཉེར་ཡོད་མཁན་ཆོས་གྲོགས་ཕོ་མོ་ཚོ་གིས་དེ་རིང་དགེ་ཚུལ་སློང་གི་སྡོམ་པ་སྒྲུབ་ཀྱི་ཡོད་དུས་མགོན་པོ་གང་ཉིད་ཀྱི་ཕྱོགས་ནས་དངོས་ཡོད་བསྟན་པ་གི་ཞབས་འདེགས་ཡིན་ན་དགོངས་ཏེ་གཞན་དང་མི་འདྲ་བའི་ཐུགས་ཚོར་ཞིག་ཡོང་བཞིན་པས

དགེ་སློང་གི་སྡོམ་པ་བསྩལ་གནང་མཛད་འཆར་གྱི་ཁོངས་སུ་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་དགེ་འདུན་པ་བདུན་ཅུ་དོན་དྲུག་ལ་དགེ་ཚུལ་གྱི་སྡོམ་པ་བསྩལ་རྒྱུ། ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན་རྒྱ་རིགས་བཙུན་མ་བདུན་ཅུ་དོན་དྲུག་ལ་དགེ་ཚུལ་མ་གི་སྡོམ་པ་གནང་རྒྱུ། ཚེས་ཉི་ཤུ་རྩ་བདུན་གི་ཉིན་དགེ་ཚུལ་བཞི་བཅུ་ཞེ་ལྔ་ལ་དགེ་སློང་གི་སྡོམ་པ་འབོགས་ཆོག་བཀའ་དྲིན་བསྩལ་གནང་མཛད་རྒྱུ། དེ་བཞིན་ཕྱི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་བཅས་ཉིན་མ་གཉིས་ཀྱི་རིང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་གི། ཆོས་འབྲེལ་དང་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་གནང་རྒྱུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་གཅིག། ཕྱི་ལོའི་གསར་ཚེས་གི་ཉིན ྋགོང་ས་རྒྱལ་བ་རིན་པོ་ཆེ་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག་རྒྱ་གར་བྱང་ཤར་བོད་མིའི་གཞིས་ཁོངས་ཀྱི་བོད་མི་རྣམས་ལ་རིན་མེད་ཀྱི་ཐོག་མིག་ལ་བརྟག་དཔྱད་དང། སྨན་བཅོས་བྱ་རྒྱུ་གི་ལས་གཞི་ལམ་ལྷོང་ལྡན་པ་གི་ངང་མཇུག་སྒྲིལ་གནང་འདུག། བོད་མིའི་སྒྲིག་འཛུགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན། བོད་མིའི་གཞིས་ཁོངས་གི་བོད་མི་རྣམས་ཀྱི་མིག་ལ་བརྟག་དཔྱད་དང་གཤག་བཅོས་བྱ་རྒྱུ་གི་ལས་གཞི་ལམ་ལྷོང་གི་ངང་ལག་ལེན་བསྟར་ཐུབ་པ་དེ་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་ང་རྟེན་གཞི་བྱས་པའི་བོད་ཀྱི་ཐེབས་རྩ་ཁང་གིས་རོགས་དངུལ་མཐུན་འགྱུར་གནང་བ་ལ་བརྟེན་ནས་བྱུང་བ་ཞིག་རེད། རྒྱ་གར་བྱང་ཤར་ཁུལ་གྱི་བོད་མིའི་གཞིས་ཆགས་ཀྱི་ནང་རིན་མེད་ཀྱི་ཐོག་ནས་གཞིས་ཁོངས་ཀྱི་བོད་མི་རྣམས་ཀྱི་མིག་ལ་བརྟག་དཔྱད་དང་གཤག་བཅོས་གནང་རྒྱུ་གི་ལས་གཞི་དེ་ནི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་གཞི་རིམ་འཕྲོད་བསྟེན་ལྟེ་གནས་ཁང་དང Drishti Netralaya གྱི་སྨན་པ་རྣམས་ཀྱིས་སྐོར་སྐྱོད་བྱས་ཏེ་མེའོ་དང། ཏེ་ཛུ། དེ་བཞིན། ཊུ་ཊིང་བོད་མིའི་གཞིས་ཆགས་བཅས་ཀྱི་ནང་བརྟག་དཔྱད་གནང་བ་ཞིག་རེད། ལ་དྭགས་ས་གནས་ཀྱི་འཛིན་སྐྱོང་གིས་ལ་དྭགས་གླེ་རྫོང་གི་ཟ་ཁང་དག་གི་ཟས་ཀྱི་འཕྲོད་བསྟེན་གྱི་ཐོག་ལ་བརྟག་བཤེར་གནང་བ་བརྒྱུད་ཟ་ཁང་བཞི་ལ་སྐར་མ་ལྔ་ཐོབ་པའི་ཁྲོད་ལ་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་ནས་ཡིན་པ། སྐར་མ་ཤེས་རབ་ལགས་ཀྱི་ཟ་ཁང་དེ་ཡང་གཅིག་རེད། སྐར་མ་ཤེས་རབ་ལགས་ནི་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་སུ་འཚར་ལོངས་བྱུང་བ་དང་ཁོང་གིས་ཆུང་དུས་ནས་ལ་དྭགས་བོད་ཁྱིམ་སློབ་གྲྭ་ལ་སློབ་སྦྱོང་བྱས་རྗེས་འཛིན་རིམ་བཅུ་གཅིག་གི་རྗེས་དྲག་དམག་ཉི་ཤུ་རྩ་གཉིས་གི་ནང་ལོ་ཧྲིལ་བོ་བཅུ་ལ་ཞབས་ཕྱི་གནང་བའི་རྗེས་ཉིས་སྟོང་ཉི་ཤུ་ཐམ་པ་གི་ལོ་ནས་འགོ་འཛུགས་ཀྱིས། ཚིག་ཇ་ཁང་དགོན་སྤྱི་ལ་ཞེས་པ་དེ་རྒྱ་བསྐྱེད་ཀྱིས་དེང་སང་ཁོང་གི་ཚིག་ཇ་ཁང། གཞས་གཏོང་ས་གི་མཐུན་རྐྱེན་ཡོད་པ་གཅིག་གི་ཚོང་ལས་གནང་བཞིན་ཡོད་པ་ལྟར་དེང་སང་ལ་དྭགས་ས་གནས་ཀྱི་སྤྱི་ཡོངས་དང་བོད་པའི་གཞིས་ཆགས་ཁག་གི་ནང་བོད་པའི་གཞོན་སྐྱེས་མང་བོ་གི་ཁྲོད་ཚོང་ལས་འདྲ་མིན་འགོ་འཛུགས་གནང་མཁན་མང་བོ་ཡོང་གི་ཡོད་གི། རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་གྱི་ནང་ང་ཐེ་གཏོགས་བྱ་རྒྱུ་མཚམས་འཇོག་གནང་དགོས་པ་མ་ཟད་བོད་མིའི་ཆོས་དད་རང་དབང་གི་ཐོབ་ཐང་ཁག་ལ་བརྩི་བཀུར་བྱེད་དགོས་པའི་སྐུལ་མ་གནང་ཡོད་གི།

བཀའ་སློབ་སྩལ་གནང་མཛད་པའི་དུས་སྐབས་ཁྱད་པར་ཅན་དང་བསྟུན་ནས་གོང་ཞུས་ཡོ་རོབ་ཁུལ་གྱི་ཝེ་ཏི་ནམ་གྱི་ཆིག་སྒྲིལ་ཆོས་ཚོགས་ཀྱིས་བསྒྲགས་གཏམ་སྤེལ་བའི་ནང་རང་ཉིད་ལ་ཆོས་མེད་སྨྲ་བ་ཡིན་ཟེར་མཁན་གྱི་གཞུང་ཟིག་གིས་ཆོས་ཕྱོགས་ཀྱི་དབུ་ཁྲིད་ཟིག་ཐག་གཅོད་བྱ་རྒྱུའི་ཐབས་ཤེས་བྱེད་མི་དེ་ནི་འགལ་ཟླ་ཡིན་ལུགས་གསུངས་ཡོད་པའི་བསྒྲགས་གཏམ་དེ་ལ་ཆོས་ཚོགས་ཀྱི་བཀུར་བའི་ཚོགས་གཙོ Thich Tanh Thiet དང།

Australia གི་གྲོང་ཁྱེར Sydney གི་གཙུག་ལག་སློབ་གྲྭ་ཆེན་མོ་གི་སློབ་དཔོན་ཧྥང་ཁྲུང་ཡི་གིས་ཞི་ཅིན་ཕིང་གི་ཕ་དམ་པ་ཞི་ཀྲུང་ཞུན་གྱིས་ཀོང་ཏུང་ནས་ཧོང་ཀོང་གི་ནང་ང་བྲོས་བྱོལ་དུ་འགྲོ་མཁན་ཚོ་ལ་རྣམ་འགྱུར་གདུག་རྩུབ་བསྟན་མེད་ན་ཡང། ཁོ་དཔལ་འབྱོར་བཅོས་བསྒྱུར་གཏོང་མཁན་གྱི་འགོ་ཁྲིད་ཅིག་དུས་ནམ་ཡང་མིན་པ་འགྲེལ་བརྗོད་གནང་འདུག། ཡང་ཁོང་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་རང་གི་ཕ་དམ་པ་གི་མིང་བེད་སྤྱོད་བྱ་རྒྱུ་གི་ཐབས་ཤེས་བྱེད་བཞིན་པ་དེ་ནི་ཕྱི་རྒྱལ་གྱི་མ་རྩ་ཁག་རྒྱ་ནག་ལ་ཕྱིར་ལོག་ཡོང་བའི་ཕྱི་འབྲེལ་གྱི་ཡོ་ཆས་ཤིག་ཡིན་པའི་འགྲེལ་བརྗོད་ཀྱང་གནང་འདུག་ཡང་ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་གི་གཙུག་ལག་སློབ་གྲྭ་ཆེན་མོ་གི་ཆབ་སྲིད་སློབ་དཔོན་ཞཱ་མིང་གིས་ཞི་ཅིན་ཕིང་གིས་དེ་སྔ་ཏིང་ཞའོ་ཕིང་གིས་དཔལ་འབྱོར་བཅོས་སྒྱུར་བཏང་བའི་ལམ་བུ་དེའི་ལྡོག་ཕྱོགས་ལ་རྒྱ་ནག་ཁ་བསྒྱུར་གཏོང་གི་ཡོད་པ་འགྲེལ་བརྗོད་གནང་འདུག། རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་གིས་ཧྥི་ལི་པིན་གྱིས་རྒྱ་ནག་གི་ལྷོ་རྒྱ་ནག་རྒྱ་མཚོ་གི་ཐོག་ལ་བརྡབ་གསིག་གཏོང་བ་མ་ཟད་གནས་ཚུལ་ངེས་བདེན་མིན་པ་ཕྱིར་བསྒྲགས་དང་ཕྱིའི་སྟོབས་ཤུགས་དང་ངན་པ་ལག་སྦྲེལ་གྱིས་རྙོག་དྲ་བཟོ་གི་ཡོད་པ་དེ་ནི་ཉེན་ཁ་གི་རང་བཞིན་རེད་ཅེས་བརྗོད་ཡོད་ཀི་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་རྒྱ་ནག་མི་དམངས་ཉིན་རེའི་གསར་ཤོག་གི་ཐོག་ལ་དཔྱད་བརྗོད་ཅིག་སྤེལ་བའི་ནང་ཧྥི་ལི་པིན་གྱིས་ཉེན་ཚབས་ཧ་ཅང་ཆེ་བའི་བྱ་སྤྱོད་སྤེལ་ནས་མངའ་ཁུལ་གྱི་ཞི་བདེ་གི་བརྟན་ལྷིང་ལ་གནོད་སྐྱོན་དང། ཨ་མི་རི་ཀ་གི་རྒྱབ་སྐྱོར་ལ་བརྟེན་ནས་རྒྱ་ནག་ལ་མུ་མཐུད་ནས་འགྲན་འཛུགས་ཀྱི་ཡོད་པའི་སྐོར་གསར་ཤོག་དེའི་ནང་བཀོད་འདུག་གནད་དོན་འདིའི་ཐད་ཧྥི་ལི་པིན་གྱི་ཕྱི་འབྲེལ་ལྷན་ཁང་དང་རྒྱལ་ཁབ་དེའི་ལྷོ་རྒྱ་ནག་རྒྱ་མཚོ་གི་ལས་དོན་ལྷན་ཁང་ལ་རོའི་ཊར་གསར་ལས་ཁང་གི་གསར་འགོད་པ་གིས་དྲི་བ་བཏོན་པར་ལན་འདེབས་གང་ཡང་གནང་མི་འདུག། རྒྱ་ནག་དང་ཧྥི་ལི་པིན་གྱི་བར་ཉེ་བའི་ཟླ་ཤས་ཀྱི་ནང་ལྷོ་རྒྱ་ནག་རྒྱ་མཚོ་གི་ནང་ང་གདོང་ཐུག་གི་གནས་ཚུལ་རིམ་པ་བྱུང་ཡོད་ཅིང་དཔེར་ན་ཟླ་བ་འདིའི་ནང་ཧྥི་ལི་པིན་གྱི་དམག་སྤྱི་ལྷོ་རྒྱ་ནག་རྒྱ་མཚོ་གི་ནང་ང་སྐོར་སྐྱོད་ཀྱི་སྐབས་རྒྱ་ནག་གི་མཚོ་དམག་གིས་ཧྥི་ལི་པིན་གྱི་དམག་སྤྱི་སྐྱོད་ས་གི་མཚོ་གྲུ་དེ་དང་གདོང་ཐུག་བརྒྱབ་པའི་གནས་ཚུལ་བྱུང་ཡོད། ཡེ་ཤུའི་བླ་ཆེན་ཕོ་ཕུ་ཧྥུ་རན་སི་གིས་ཡེ་ཤུ་མ་འཁྲུངས་པའི་སྔ་ནུབ་དེ་ལ་འཛམ་གླིང་ཐོག་ཞི་བདེ་ལ་ངོས་ལེན་མི་བྱེད་པ་དེར་ཡིད་གདུང་དང་འབྲེལ་དམག་འཐབ་བྱེད་པ་དེ་ལ་རྒྱུ་མཚན་ཡོད་པ་མ་རེད་ཅེས་གསུངས་ཡོད་ཀི། ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ཕོ་ཕུ་ཧྥུ་རན་སི་གིས Vatican གྱི Saint Peter's Basilica ཞེས་པའི་ལྷ་ཁང་ནས་མང་ཚོགས་ལ་སྨོན་ལམ་གསུང་འདོན་གནང་བའི་སྐབས་ཁོང་གི་སེམས་དེ་ཡེ་ཤུ་འཁྲུངས་ཡུལ་བྷེ་ཐེ་ལེ་ཧེམ་གི་ནང་དཀའ་སྡུག་འཕྲད་མཁན་ཚོ་ལ་ཡོད་པའི་སྐོར་དང་དེ་བཞིན་ཕོ་ཕུ་ཧྥི་རན་སི་གིས་འདི་ལོ་གི་ཕྱི་ཟླ་བཅུ་བ་གི་ནང་ཨེ་ཟི་རོལ་དང་ཧ་མ་སི་གི་བར་དམག་འཐབ་མགོ་འཛུགས་བྱུང་བ་ནས་བཟུང་ཕན་ཚུན་དམག་འཐབ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་བྱས་ཡོད་ཀི། རྒྱ་ནག་ནང Christmas འམ། ཡེ་ཤུ་འཁྲུངས་པའི་དུས་ཆེན་སྲུང་བརྩི་བྱེད་རྒྱུར་དོགས་ཟོན་དང་དམ་དྲག་ཆེན་པོ་བྱ་གི་ཡོད། རྒྱ་ནག་གི་གྲོང་ཁྱེར་ཆེ་ཤོས་ཧྲང་ཧའེ་དང་ཁྲུང་ཆིན་ལ་སོགས་ཁྲོམ་ར་ཁག་གི་ནང་ཡེ་ཤུ་འཁྲུངས་པའི་དུས་ཆེན་དང་སྟབས་བསྟུན་གྱིས་ཤིང་སྣ་གི་སྟེང་ང་མཛེས་རྒྱན་དང་ལག་རྟགས་སོགས་ཀྱིས་བརྒྱན་ཏེ་སྒྲིག་གཤོམ་བྱས་ཡོད་ན་ཡང།

དགེ་བཤེས་ལགས་ཀྱིས་སྐུ་པར་དང། ཁོང་གི་གསུང་བཤད་གནང་བ་ཁག་ཅིག་འགོད་སྤེལ་ཞུས་པ་བཞིན། དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་ལགས་ཀྱི་བཀའ་དྲིན་ལ་རྗེས་དྲན་དང། མྱ་ངན་ཞུ་མཁན་མང་བོ་བྱུང་ཡོད་པ་བཞིན། དགེ་བཤེས་མཛོད་ཚང་གི་སྐུ་ཚེ་ཧྲིལ་བོ་གཙོ་བོར་དགེ་ཕྲུག་སྐྱོང་ཞིང། བོད་ཁུལ་གྱི་ས་ཆ་མང་དག་ཅིག་ལ་ཕེབས་ནས་གསུང་བཤད་གནང་བ་དང། བགྲོ་གླེང་མང་བོ་བཞུགས་མྱོང་ཡོད་པ་ལྟར། ཁོང་གི་གསུང་མང་བོ་དྲ་ལམ་ཁག་ནས་ལྟ་ཉན་ཐུབ་པ་བཞིན།

ད་ལྟ་ཨ་མདོ་རྔ་བ་ཀིརྟི་དགོན་པ་དགེ་བའི་བཤེས་གཉེན་ཆེན་པོ་མཛོ་ཚང་བློ་བཟང་བརྩོན་འགྲུས་མཆོག་དགོངས་པ་མྱ་ངན་ལས་འདས་ནས་དེ་རིང་གི་ཉིན་དྲུག་པ་རེད། ང་འདྲ་བོ་ཡིན་ན་ད་ཉིས་སྟོང་དགུ་དགུ་ལོ་ནས་ཁོང་རང་གི་སློབ་མར་གྱུར་པ་རེད་དེ་ནས་བཟུང་སྟེ་ཁོང་གི་མདུན་ནས་གཞུང་ལུགས་ཆེན་པོ་དབང་ལུང་ཁྲིད་གསུམ་དང་དཔེ་ཁྲིད་སོགས་མང་དུ་ཐོབ་པ་ཡིན་དེ་ནས་ཁོང་རིགས་ལམ་ཁོང་རང་ལྟ་བུར་མཚོན་ན་ང་ལ་མི་ཚེ་འདིའི་སྟེང་གི་ད་ཅི་བཀའ་དྲིན་གཞལ་དུ་མེད་པའི་བླ་མ་ཅིག་ཆགས་བསྡད་ཡོད་རེད། ཨ་ནེ། འོན་ཀྱང་ངེད་ཅག་ཁོང་རུ་དགོངས་པ་མྱ་ངན་ལས་འདས་པའི་ཉེར་འཚེ་དེ་གང་དུ་བརྩམས་པ་སོ་སོ་གི་སེམས་ནང་ལ་ཕངས་སེམས་དང་ད་ཅི་དངོས་གནས་སྐྱོ་གདུང་ཚད་མེད་པ་ཅིག་བྱུང་ད་དེ་ག་རེ་ཅི་རེད་ཟེར་ན་ད་ལྟ་གནས་སྐབས་སུ་ཨ་མདོ་རྔ་བ་ཀིརྟི་དགོན་པ་དགེ་བའི་རྔ་བ་ཀིརྟི་དགོན་པ་ནང་ནས་ད་ལྟ་འདྲ་དགེ་བའི་བཤེས་གཉེན་ཉི་ཟླ་ལྟ་བུའི་ཡ་གྱལ་ཅིག་ཁོང་རུ་ཆགས་བསྡད་ཡོད་རེད། ལྷག་པར་དུ་ད་ལྟ་གནས་སྐབས་སུ་ད་ཅི་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་བོད་མི་རིགས་ཀྱི་ཆོས་དང་རིག་གཞུང་ལ་འགན་འཁུར་མཁན་གྱི་དགེ་བའི་བཤེས་གཉེན་ཆེན་པོ་ཅིག་ཆགས་བསྡད་ཡོད་དུས་ཁོང་ད་ལྟ་ཉིད་སྐུ་ཚེ་མ་བརྟན་པའི་གནས་ཚུལ་དེ་གོ་དུས་ཙམ་པ་སོ་སོ་གྱི་སེམས་ནང་ལ་ཕངས་སེམས་ཧ་ཅང་ཆེན་པོ་ཅིག་བྱུང། ཞིང་གཤེགས་དམ་པ་དགེ་བཤེས་མཛོ་ཚང་བློ་བཟང་བརྩོན་འགྲུས་ལགས་ཀྱིས་རྒྱུན་དུ་ཐོས་བསམ་སློབ་གཉེར་དང། དགེ་ཕྲུག་སྐྱོང་བའི་བརྒྱུད་རིམ་དང་འབྲེལ་ནས་སློབ་ཕྲུག་སྐྱོང་སྟངས་ཐད་ནས་ཡང། ཁོང་གིས་ངོ་སྤྲོད་ཞིག་གནང་སོང། ད་ཁོང་རང་གི་སློབ་མ་གི་ཆ་ནས་བཤད་ན་ཡང་ད་ལྟ་རྔ་ཁོག་ཙམ་མ་ཡིན་པར་ད་མདོ་དབུས་ཁམས་གསུམ་ཕྱོགས་རིས་སུ་མ་ཆད་པའི་སློབ་མ་ཧ་ཅང་མང་པོ་ཡོད་རེད་དེ་དག་ལ་ཡང་དཀའ་ངལ་ཆེན་པོ་ཅིག་འཕྲད་ཡོད་རེད་དེ་ནི་དུས་རྒྱུན་ཁོང་རང་གི་སློབ་མ་སྐྱོང་སྟངས་ཀྱི་ཆ་ནས་བཤད་ན་ཡང་ད་ཁོང་རང་གི་སློབ་མའི་ད་ཅི་ཤེས་ཡོན་གི་སྡེ་ཚན་ཙམ་ར་སྤྲོད་བཏང་བ་མ་ཡིན་པར་སློབ་མའི་ཀུན་སྤྱོད་ཇེ་ལེགས་སུ་བཏང་བའི་ཐོག་ནས་ད་ཁོང་རང་མུན་པའི་གཙོ་བོ་བཟུང་ནས་ད་དེའི་ཐོག་ནས་ཁོང་རང་ལ་སློབ་མ་ཁོང་རང་གི་སློབ་མ་ལ་ད་ཅི་སློབ་གསོ་ལ་སོགས་པ་ཧ་ཅང་མང་པོ་གནང་གི་རེད་དེ་ལ་བརྟེན་ནས་སློབ་མའི་ཁྲོད་ནས་ཀྱང་ད་ཅི་ཀུན་སྤྱོད་གི་ཆ་ནས་ཀྱང་ཧ་ཅང་ཡག་པོ་ཡོད་པ་འོང་རྟེན་འབྲེལ་གྱི་ཆ་དག་ཡོད་རེད་དེ། ཡོད་ཡོད་རེད་དེ་ནས་ད་ད་དེ་མ་ཚད་གི་ད་ཁོང་རུ་གི་དུས་རྒྱུན་དུ་སློབ་མ་ཚོ་ལ་འཕྲོད་བསྟེན་གྱི་ཆ་ནས་ཀྱང་ཧ་ཅང་གི་བཀའ་སློབ་མང་པོ་གསུང་གི་རེད་དེ་ད་དཔེར་མཚོན་ན་ད་ད་གནས་སྐབས་སུ་ད་དཔེར་ན་ལོ་ཉི་ཤུ་སུམ་ཅུ་ཡར་སྔོན་དུ་ཁོང་རུ་གི་ད་ཅི་སློབ་མའི་ཁྲོད་ནས་ང་ཚོ་ཕ་ཡུལ་གྱི་ད་ཅི་རྒྱ་མིའི་གི་ཅི་འཐུང་ཡས་ཀྱི་ད་དཔེར་ན Coke དང་དེ་དག་ལ་སོགས་པའི་རིགས་དེ་ཉིད་ཐབས་ཀྱིས་བཙལ་བ་གཉིས་ནི། ཁོང་རང་གི་དེའི་ཕྱོགས་ལ་དམ་དྲག་ཞེ་པོ་ཅིག་གནང་གི་རེད་དེའི་རྒྱུ་མཚན་ག་རེ་ཟེར་ན་དེ་དག་གི་སོ་སོའི་འཕྲོད་བསྟེན་ལ་གནོད་པ་དང་ཀླད་པ་ལ་གནོད་པ་དེ་དེའི་ཁོང་རང་གི་གསུངས་ནས་ད་དེ་དེའི་ཕྱོགས་ལ་སློབ་གསོ་ཞེ་པོ་ཆེན་པོ་བྱས་སོང་དེ་ནས་དེ་ལ་དེ་ནས་ད་ཁོང་གི་སློབ་མའི་ཁྲོད་ནས་ཡང་དེ་དག་ལ་གཅིག་འཛེམ་དོགས་བྱེད་མཁན་ཧ་ཅང་མང་པོ་ཡོད་རེད།
ཡང་ཁོང་གི་ཞིང་གཤེགས་དམ་པ་དགེ་བཤེས་མཛོ་ཚང་མཆོག་གིས། རྔ་བ་ཀིར་ཏི་དགོན་པ་གཅིག་ཁོ་མ་ཡིན་པར་ས་ཕྱོགས་གཞན་དུ་ཕེབས་ནས་དཔེ་ཆ་ཁྲིད་མྱོང་བ་དང། ཁོང་གིས་ས་ཕྱོགས་གཞན་ནས་ཕེབས་པའི། དགེ་ཕྲུག་མང་བོ་སྐྱོང་བཞིན་ཡོད་པའི་སྐོར་གཅིག་གསུངས་གནང་སོང།
དགེ་བཤེས་རིན་པོ་ཆེས་ཁོང་གི་ད་སློབ་མ་སྐྱོང་སྟངས་སྐོར་སྐོར་ནས་ཅི་ཞུས་ན། ད་ཅི་དང། ཨ་མདོ་རྔ་བ་ཀིར་ཏི་དགོན་དུ་ཁོང་རུ་ཀི་དཔེ་ཆ་ཁྲིད་ས་སྐོར་སློབ་མ་ཧ་ཅང་མང་བོ་ཡོད་རེད་ལྷག་པར་དུ་ད། ཀིར་ཏི་དགོན་དུ། ཕྱོགས་ཡོངས་ནས་གྲྭ་སར་ཕེབས་ཏེ་ཀི་ཀི་སློབ་གཉེར་བ་མང་བོ་བྱོས་ཡོང་གི་ཡོད་རེད།

ད་ཅིག་དགེ་ཕྲུག་ཀྱང་ཡོད་རེད་དེ་ནི་ཁོང་རང་གི་བཞུགས་ས་གི་ཡང་ཡང་ཙམ་མ་ཡིན་པར་ད་ཕྱི་ལོགས་ནས་ཡོང་བསྡད་མཁན་གྱི་དགེ་ཕྲུག་ཚོ་ཡིན་ན་ཡང་ད་ཅིག་དུས་རྒྱུན་དུ་ད་ཅིག་ཀུན་སྤྱོད་ཀྱི་སྐོར་ན་རེད་སློབ་སྦྱོང་གི་སྐོར་ན་རེད་འགན་ཡོངས་སུ་རྫོགས་པར་བཞེས་བསྡད་མཁན་གྱི་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་ཞིག་ཁོང་རང་ཆགས་བསྡད་ཡོད་རེད། ཨ་ནི་ད་ཅི་མང་ཚོགས་ཀྱི་ཆ་ནས་ཡང་ད་ཅི་རྔ་ཁོག་ཙམ་མ་ཡིན་པར་ད་མདོ་དབུས་ཁམས་གསུམ་གྱི་ནི་ད་ཁོང་རང་གིས་མང་ཚོགས་ལ་ཅི་ནང་ཆོས་ངོ་སྤྲོད་དང་ད་ཅི་དབང་ལུང་ཁྲིད་གསུམ་ད་ཅི་དཔག་ཏུ་མེད་པ་ཅིག་གནང་ཡོད་རེད་དེ་ག་རེད་དེ་གི་ཅི་མང་ཚོགས་ལ་ཡང་ཕན་ཐོགས་ཤུགས་ཆེན་པོ་ཅིག་བྱུང་ཡོད་རེད་དེ་ག་རེད་དེ་ད་ལྟ་གི་ཆ་ནས་ཡང་ཅི་ཁོང་རང་དུས་སུ་དགོངས་པ་རྫོགས་དུས་ཙམ་པ་ད་མང་ཚོགས་ཀྱི་ད་ཅི་ཁོང་རང་ལ་གདེང་འཇོག་བྱེད་སྟངས་དང་དེ་ནས་ད་ལྟ། མང་ཚོགས་ཀྱི་སེམས་ནང་ལ་ཁོང་རང་ལ་གཅིག་བརྩི་བཀུར་བྱེད་སྟངས་དེ་དག་ལ་སོགས་པ་དེ་ད་ལྟ་དྲ་རྒྱ་གི་ཆ་ནས་ད་ཚང་མ་གིས་ཅིག་སྐྱོ་གདུང་དང་མྱ་ངན་ཞུ་སྟངས་དེ་དག་ལ་སོགས་པ་དེ་ནས་ཀྱང་ཚང་མ་གིས་ཧ་གོ།
ཞིང་གཤེགས་དམ་པ་དགེ་བའི་བཤེས་གཉེན་ཆེན་མོ་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་ནི། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར། མདོ་སྨད་རྔ་བའི་ནགས་ཚང་མའི་འབྲོག་སྡེ་མཛོད་ཚང་དུ་སྐུ་འཁྲུངས་ཤིང། དགུང་ལོ་བཅོ་ལྔ་ནས་བཟུང། རྔ་བ་ཀིརྟི་དགོན་དུ་རབ་ཏུ་བྱུང་སྟེ། དགེ་བའི་བཤེས་གཉེན་ཨ་ཁུ་ལུང་རིགས་ཀྱི་མདུན་ནས་སློབ་གཉེར་གནང་ཞིང། སྔ་ཕྱི་རྔ་བ་ཀིརྟི་དགོན་པའི་གྲྭ་ཚང་དུ། དགེ་བཤེས་ལྷ་རམས་པ་དང་སྔགས་རམས་དམ་བཅའ་བཞག་སྟེ། མདོ་སྔགས་རབ་འབྱམས་པའི་མཚན་རྟགས་བཞེས་ཤིང། རྔ་ཡུལ་ཀིརྟི་དགོན་གྱི་འཆད་ཉན་དང་དགོན་པའི་ནང་བསྟན་ཤེས་ཡོན་གྱི་འགན་འཛིན་གྱི་རྒྱུན་ལས་དང། དགོན་ཁག་གི་བླ་མ་དང་ཚོགས་ཆེན་དགེ་བསྐོས། མཁན་པོ་དང་དགེ་རྒན་གྱི་ཕྱག་ལས་གནང་ཞོར། མི་ཚེ་ཧྲིལ་བོ་ཐོས་བསམ་དང་དཔེ་ཁྲིད། དད་ལྡན་མི་མང་ལ་བཀའ་ཆོས་དང། སྤྱི་ཚོགས་སློབ་གསོ་ལ་འབད་རྩོལ་གནང་མཐར། ཁོང་ལ་བོད་ཀྱི་ས་ཁུལ་གང་ས་ནས་སློབ་མ་མང་བོ་ཡོད་པ་མ་ཟད། རྗེས་འཇུག་དད་ལྡན་པ་མི་མང་གི་དགའ་དད་ཤུགས་ཆེར་གནང་ས་ཅིག་ཆགས་ཡོད། ཞིང་གཤེགས་དམ་པ་དགེ་བཤེས་བློ་བཟང་བརྩོན་འགྲུས་མཆོག་ནས་ད་བར་དཔར་དུ་བསྐྲུན་པའི་དཔེ་ཆ་ཉི་ཤུ་ལྷག་ཡོད་པ་ལས། བླ་མ་བསྟེན་ཚུལ་རྒྱས་པ་བྱང་ཆུབ་ཁང་བཟང་བགྲོད་པའི་ལམ་ཡིག་དང་སློབ་གསོའི་སྐོར་དང། གཞན་བསྡུས་གྲྭ་དང་ཕར་ཕྱིན། མཛོད་དང་འདུལ་བའི་ཐད་ནས་གསུང་རྩོམ་ཁག་དཔར་དུ་བསྐྲུན་པ་དང་མ་བསྐྲུན་པ་མང་བོ་ཞིག་ཡོད་པ་རེད་འདུག། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གུ་རུ་སྦྱིན་པ་ཡིན། རྒྱ་ནག་གི་ནུབ་བྱང་ས་ཁུལ་ལ་ས་ཡོམ་བརྒྱབ་ནས་བདུན་ཕྲག་གཅིག་ཕྱིན་པའི་རྗེས་སུ་རྐྱེན་ལམ་དུ་ཕྱིན་པའི་མིའི་གྲངས་འབོར་བརྒྱ་ར་བཞི་བཅུ་ཞེ་དགུ་གི་བར་ལ་འཕར་ཡོད་པ་དང། མི་གཉིས་ད་དུང་ཡང་གར་སོང་ཆ་མེད་དུ་གྱུར་ཡོད་སྐད། ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་རྒྱ་རིགས་ནང་ཆོས་དོན་གཉེར་བ་རྣམས་ལ་དགེ་ཚུལ་སློང་གི་སྡོམ་པ་གནང་རྒྱུ་དེ་ནི་བསྟན་པ་གི་ཞབས་འདེགས་ཡིན་དགོངས་ཏེ། ཐུགས་ཚོར་གཞན་དང་མི་འདྲ་བ་ཞིག་འབྱུང་བཞིན་ཡོད་པའི་སྐོར་གྱི་བཀའ་སྩལ་ཡོད་སྐད། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི